སྒྲ་རྟོག་སྒྲུབ་འཇུག་ཁོ་ན་ཡིན་ཟེར་དུས་སུས་ཟེར་ཟེར་བྱེ་བྲག་པ་ལ་ཕྱི་རོལ་པ་དེ་ཚོས་སྒྲ་འཇུག་རང་ལུགས་སྒྲ་དང་རྟོག་པ་གང་རུང་ཡིན་ན་སེལ་འཇུག་ཡིན་པས་ཁྱབ་སྒྲོ་སྒྲུབ་འཇུག་མ་ཡིན་པས་ཁྱབ་སྒྲོ་བར་བའང་ད་ཁོ་ཚོས་སེལ་འཇུག་མ་ཡིན་ཟེར་སྒྲུབ་འཇུག་ཡིན་ཟེར་ཁས་ལེན་ཡས་ཡིན་ད་སྒྲུབ་འཇུག་ཡིན་པ་དགག་པ་ཟེར། གཞན་སེལ་ལ་འཇུག་པ་སྒྲུབ་པ་ཟེར་སེལ་འཇུག་ཡིན་པ་སྒྲུབ་ཡས་ཁོ་ན་རེད་གཞན་སེལ་ལ་འཇུག་པ་ཟེར་ན་མ་ཟེར་ན་སེལ་འཇུག་ཡིན་པ་སྒྲུབ་ཡས་ཁོ་ན་རེད་སྒྲུབ་པ་ཟེར་དེ་ལ་རྩོད་པ་སྤང་བ་ཟེར་དོགས་ཟེར། དང་པོ་ནི་འདིར་རང་འགྲེལ་དུ་ཟེར་ཡང་སྒྲ་དང་རྟགས་དག་གིས་རྣམ་པར་བཅད་པ་རྟོགས་པར་བྱེད་ད་དེ་ཁྱོད་རང་ཚོ་བྱུང་ན་ཁ་ལེབ་དགོ་བ་འདི་དེ་སྤི་ཙི་མི་འདོད་ཡོད་མ་རེད།

སྒྲ་དང་རྟགས་ཀྱིས་རྣམ་བཅད་གཞན་སེལ་རྟོགས་པར་བྱེད་ཀྱི་སྒྲ་དང་རྟགས་དག་གིས་རྣམ་པར་བཅད་པ་རྟོགས་བྱེད་གཞན་སེལ་རྟོགས་པར་བྱེད་སེལ་སེལ་བའི་སྒོ་ནས་འཇུག་པ་རེད་ལབ་ད། རེད་བ། འདུག་ཟེར། རྟགས་ཀྱིས་ནི། གཞན་སེལ་རྟོགས་པར་བྱེད། བྱེད་ཀྱི། སྒྲུབ་པས་ཏེ་སྒྲུབ་པས་ཟེར་ཡས་ག་རེ་ཟེར་ན། དེ་མ་ཡིན་རྣམ་པར་བཅད་པ་ལ་མི་ལྟོས་པ། དངོས་པོའི་དབང་གིས་ཟེར་བ། ད་མདོར་བསྡུས་ན་འདུག་ཟེར། སྒྲུབ་འཇུག། དངོས་དབང་གིས་འཇུག་པ། དེ་མ་ཡིན་རྣམ་པར་བཅད་པ་ལ་མི་ལྟོས་པ་འཇུག་པ།